ཉིན་བརྒྱད་རིང་ལ་ཡག་ངས་དྲ་ལམ་བརྒྱུད་བྱས། རྣམ་པ་ལྷན་རྒྱས་ཚོ་དང་མཉམ་དུ་ཨ་ནི་སྨོན་ལམ་འདོན་ཡག་འདི་འདྲ་ཡིན་པ་རེད། སྤྱིར་བཏང་ང་ཚང་མས་ཀྱིས་ཨ་ནི་ཉི་མ་རྟག་པར་རེ་བཞིན་སྨོན་ལམ་གྱི་དུས་ལ་མ་ལྟོས་པ་ཅིག་གསུངས་བསྡད་ཀྱི་ཡོད་པ་རེད། དེ་ཡིན་པ་ཡིན་ན་ཡང་མི་མང་པོ་མཉམ་དུ་སྨོན་ལམ་གསུང་ཡག་འདི་དམིགས་བསལ་གྱི་ཅིག་དགོས་པ་དང་དགེ་མཚན་ཡོད་པ་ཅིག་རེད་བསམ་དྲན་གྱི་འདུག་དཔེར་ན། རྩྭ་འཇག་མ་རྐང་གཅིག་གི་ནུས་པ་དང་རྩྭ་འཇག་མའི་གི་ཆུན་བུ་གང་གི་ནུས་པ་དེ་ཨ་ནི་འདྲ་གི་མེད་པ་ནང་བཞིན་ད། ང་རང་ཚོའི་སྤྱིར་བཏང་གང་ཟག་སྒེར་སོ་སོའི་གི་སྨོན་ལམ་བཏབ་པ་ཨ་དེ་ལ་ཡ་ནུས་པ་ཡོག་མ་རེད་ཟེར་བྱས་ངས་ཞུ་གི་ཡོག་མ་རེད་དེ་ཡིན་པ་ཡིན་ན་ཡང་ང་ཚོ་ཚང་མས་ཀྱིས་ཨ་ནི་ནུས་པ་གཅིག་ཏུ་སྤུངས་པ་ཡིན་པ་ཡིན་ན་ཨ་ནི་འབྲས་བུ་དེ་མི་འདྲ་བ་ཅིག་ཐོན་གྱི་ཡོད་པ་དེ་ཨེ། ཅིག་ཚང་མས་ཀྱིས་ཧ་གོ་དོན་གསལ་འདྲ་བ་ཅིག་རེད་བསམ་དྲན་གྱི་འདུག་ཨ། ལྷག་པར་དུ་དེང་སང་ཅིག་ཚན་རིག་གི་ལག་རྩལ་གྱི་དཔེ་བཀའ་དྲིན་ལ་བརྟེན་བྱས་ང་ཚོ་ཅིག་ས་ཐག་རིང་པོས་བཅད་པ་ཡིན་ནའང་མཉམ་དུ་སྨོན་ལམ་འདེབས་ཡག་ཡོད་པ་དེ་ཅིག་ཧ་ཅང་དགའ་དགོས་པའི་གི་གནས་ཚུལ་ཅིག་རེད་བསམ་དྲན་གྱི་འདུག་ད་འདས་པའི་གི་ཨ་ནི་ཉིས་སྟོང་ཉི་ཤུའི་ལོ་དེ་ང་ཚོ་འཛམ་བུ་གླིང་པ་ཚང་མ་ལ་ཡང་མཚོན་པ་ཡིན་པས་ན་ཅིག་དཀའ་ངལ་ཅན་གྱི་ལོ་འདྲ་བ་ཅིག་ཆགས་བསྡད་ཡོད་རེད། གཙོ་བོ་ཅིག་ཏོག་དབྱིབས་རིམས་ནད་ཀྱི་རྐྱེན་པས་ཀྱིས་མི་ས་ཡ་མང་པོ་འདས་གྲོངས་སུ་གྱུར་པ་དང། ད་ག་ནང་བཞིན་ནད་པ་བྱེ་བ་ཁ་ཤས་བྱུང་བ། དེ་བཞིན་དུ་ཅིག་དཔལ་འབྱོར་ལ་ཡང་གྱོང་གུད་ཚབས་ཆེན་ཕོག་བྱས་སྤྱི་སྒེར་ཐམས་ཅད་གནས་བཟོད་མི་བདེ་བ་འདི་འདྲའི་གི་གནས་ཚུལ་ད་དེ་འདྲ་བྱུང་ཡོད་པ་རེད། སྤྱིར་བཏང་ཉིས་སྟོང་ཉི་ཤུ་ལོའི་གི་ལོ་ངན་འདྲ་བ་དེ་ཡོལ་ཟིན་པ་རེད་དེ་ཡིན་པས་ན་དཀའ་ངལ་མུ་མཐུད་བྱས་ནས་ཉིས་སྟོང་ཉི་ཤུ་རྩ་གཅིག་གི་ལོ་མགོ་དེ་ལ་ཡིན་པ་ནའང་གནས་ཡོད་པ་ཡིན་པ་རེད། ཨ་ང་ཚོ་ལ་ཡག་དཔེ་རྐྱེན་ངན་འདི་འདྲ་བྱུང་པའི་ཁ་ཐུག་ལ་ཡག་དགོས་གལ་ཆེ་ཤོས་འདྲ་བ་དེ་ཅིག་ཕྱི་དངོས་པོའི་གི་མཐུན་རྐྱེན་དང་རོགས་སྐྱོར་ཙམ་མ་ཡིན་པར་ནང་སེམས་ལ་ཡག་ཅིག་བཟོད་བསྲན་དང་སྙིང་སྟོབས། རེ་བ་དང་ཡིད་ཆེས་མ་བརླག་པ་འདྲ་བ་དེ་གནད་འགག་ཆེན་པོ་ཞིག་ཆགས་བསྡད་ཡོད་རེད། གལ་སྲིད་དཔེ་རྐྱེན་ངན་གྱི་དབང་གིས་སོ་སོའི་གི་མི་ཚེའི་རེ་བ་དང་ཡིད་ཆེས་བརླག་པ་ཡིན་པས་ན། ད་དེ་ང་ཚོས་རྐྱེན་ངན་ལ་ཡང་ཅིག་གོ་སྐབས་དང་དབང་ཆ་ཆེ་ཤོས་སྤྲད་བཞག་པ་འདྲ་བ་ཅིག་ཆགས་བསྡད་ཀྱི་ཡོད་པ་རེད། དེ་འདྲ་ཡིན་དུས་ཙ་ན་རྐྱེན་ངན་ལམ་དུ་འགྲོ་མ་འགྲོ་ཟེར་བ་དེ་གཙོ་བོ་ང་ཚོས་རྐྱེན་ངན་ལ་ཡང་མགོ་སྒུར་མ་སྒུར་དང། རྐྱེན་ངན་ལ་ཡང་ཅིག་གདོང་གཏད་མ་གཏད་ལ་ཡང་རག་ལས་ཆེན་པོ་ལུས་ཀྱི་ཡོད་པ་རེད་བསམ་དྲན་གྱི་འདུག། ང་ཚོ་འཛམ་བུ་གླིང་གི་ཐོག་ལ་ཡང་ཅིག་ཆོས་ལུགས་ཆེན་པོ་མང་པོ་བྱུང་ཡོད་རེད། དེ་ཚོའི་གི་ཅིག་བསླབ་བྱའམ་དམིགས་ཡུལ་གཙོ་བོར་གྱུར་པ་དེ་ང་ཚོ་འགྲོ་བ་མི་ལ་ཡང་ཅིག་དཀའ་སྡུག་ལ་ཡང་གདོང་ལེན་བྱེད་ཕོད་པའི་གི་སྙིང་སྟོབས་དང། ཨ་ནི་ཅིག་མི་ཚེའི་དོན་སྙིང་འཚོལ་ཡག་གི་ཡིད་ཆེས་དང་སྤྲོ་བ་སྤེལ་བར་བྱ་ཡག་དེ་རེད། ནང་པ་སངས་རྒྱས་པ་ཡིན་པ་ནའང་ཅིག། དམིགས་ཡུལ་ལམ་བསྒྲུབ་བྱ་དེ་ལས་མ་འདས་པར་ཆགས་ཏེ་ཡོད། དེ་འདྲ་ཡིན་པའི་དུས་ཙམ་ན་ཅིག། འཛམ་གླིང་ཁྱོན་ཡོངས་ལ་ཡང་དཀའ་ངལ་འདི་འདྲ་བྱུང་བའི་སྐབས་འདིར་ཡང་ང་ཚོ་ཆོས་ལུགས་པ་ཚང་མས་ཀྱིས་ཅིག་ནུས་པ་གཅིག་ཏུ་སྤུངས་བྱས་ཕན་ཚུན་ཡིད་ཆེས་དང་སྤྲོ་བ་སྤེལ་རེས་བྱེད་ཡག་དེ། གནད་འགག་ཆེན་པོ་ཞེ་པོ་ཅིག་མཐོང་འདུག། ད་ད་རེས་སྨོན་ལམ་འདི་ལ་ཡང། ཉི་མ་སོ་སོ་ལ་ཡང་ཅིག་ནང་དོན་མི་འདྲ་མི་འདྲ་བྱས་བྱས་དེ་འདྲ་བྱས་བྱས་གྲ་སྒྲིག་ཞུས་ཡོད་པ་རེད། དེ་རིང་གི་ཉི་མ་དང་པོ་འདི་ལ་ཡང། ནང་དོན་དེ་གཙོ་བོ་རྒྱུན་ཆགས་གསུམ་པ་དང་ཤེས་རབ་སྙིང་པོའི་བདུད་བཟློག་བཅས་ནང་དོན་གཉིས་ཡོད་པ་ཡིན་པ་རེད། རྒྱུན་ཆགས་གསུམ་པ་འདི་ནམ་རྒྱུན་ཅིག་ནང་པའི་གི་དགེ་འདུན་པ་ཚོའི་གི་ཉི་མ་རྟག་པ་རེ་བཞིན་གསུང་ཡག་གི་ཞལ་འདོན་རུ་ཆགས་དེ་ཡོག་རེད། ཨེ་འདིའི་ནང་ལོག་ལ་ཅིག་སངས་རྒྱས་ལ་ཕྱག་འཚལ་བ་དང་ཨེ་མདོ་འདོན་པ་དང་དགེ་བ་བསྔོ་བ་བྱས་བྱས་ད་དོན་ཚན་གསུམ་རུ་ཡོག་རེད། ཨེ་ཤེས་རབ་སྙིང་པོ་འདི་ཨེ་ང་ཚོ་ཅིག་ཐེག་པ་ཆེན་པོའི་གི་མདོ་སྐད་གྲགས་ཆེན་པོ་ཆགས་དེ་ཡོག་རེད། དེའི་ནང་ལོག་ལ་ཡང་གཙོ་བོ་ཅིག་ཐེག་ཆེན་གི་ལྟ་བ་སྟོང་ཉིད་གི་སྐོར་མང་པོ་ཞིག་གསུང་ཡོད་པ་རེད། ད་དེ་རིང་དེ་རིང་དེ་སྨོན་ལམ་ཉི་མ་དང་པོ་དེ་རྒྱུན་ཆགས་གསུམ་པ་དང་ཤེས་རབ་སྙིང་པོའི་བདུད་བཟློག་གཉིས་འདོན་རྒྱུ་ཡིན། དེ་རིང་དུས་བཟང་སྟག་ཤམ་ལ་ཡང་ང་ཚོ་ཚང་མའི་གི་ཅིག་སེམས་ཅན་ཐམས་ཅད་ལ་ཡང་ཅིག་ཕན་པའི་གི་བསམ་པ་བཟང་པོའི་སྒོ་ནས་པའི་ཞལ་འདོན